དེའི་སྐོར་ལ་ཡང་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་གི་སཱི་ཤེས་ཡོན་འབྲེལ་མཐུད་པ་བརྩོན་འགྲུས་བསམ་འཕེལ་ལགས་སུ་བཅར་འདྲི་ཁག་ཅིག་ཞུ་ཡས་ཡིན། བརྩོན་འགྲུས་བསམ་འཕེལ་ལགས་བཀྲ་ཤིས་བདེ་ལེགས། ཨོ་ཀུན་བཟང་ལགས་བཀྲ་ཤིས་བདེ་ལེགས། ད་ཉེ་ཆར་སྤྱི་ཟླ་ལྔ་པའི་ཟླ་མཇུག་ཙམ་གྱི་ནང་ལ་ཡང་བཞུགས་སྒར་དྷརྨ་ས་ལར་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་གི་སཱི་ཤེས་ཡོན་སློབ་གསོའི་སྒང་ཐུགས་འགན་བཞེས་མཁན་དགེ་བཤེས་བློ་བཟང་བསྟན་འཛིན་ལགས་དང་བརྩོན་འགྲུས་བསམ་འཕེལ་ལགས་ཁྱེད་རྣམ་གཉིས་ཀྱིས་སཱི་ཤེས་ཡོན་མཐུན་སྦྱོར་བ་ཚོ་ལ་ཡང་ཉིན་གྲངས་ལྔའི་རིང་ཟབ་སྦྱོང་ཞིག་གནང་གྲུབ་པའི་རྗེས་ལ་ཡང་ད་ད་ལྟའི་ཆར། ཁྱེད་རྣམ་གཉིས་རྒྱ་གར་ལྷོ་ཕྱོགས་བོད་མིའི་གཞིས་ཆགས་མོན་གྷོར་དུ་རྟེན་བྱས་པའི་འབྲས་སྤུངས་བློ་གསལ་གླིང་སྒོམ་སྒྲུབ་བསྟི་གནས་ཁང་དུ་ཆེད་ཕེབས་གནང་བྱས་ཨ་ནི་མ་གིའི་བོད་པའི་བཙུན་མ་དང་དགེ་འདུན་པ་ཚོ་ལ་ཡང་ཚན་རིག་གི་ཟབ་སྦྱོང་ཅིག་གནང་བཞིན་པ་རེད་འདུག་ཨང། ཨ་ནི་འདིའི་སྐོར་ལ་ཡང་ཐོག་མར་ངོ་སྤྲོད་ཅིག་གནང་རོགས་གནང་དང།
རེད་ཨ་ནི་ད་ལྟ་ཁྱེད་རང་གིས་བཀའ་འདྲི་གནང་བ་ནང་བཞིན་བྱས་ནས་རྡ་རམ་ས་ལར་ང་ཚོས་ད་ལྟ་ཤེས་རིག་ལས་ཁུངས་ཀྱིས་གོ་སྒྲིག་གནང་བཞག་པའི་ནི་སཱི་ཤེས་ཡོན་སློབ་གསོའི་ཟབ་སྦྱོང་དང་ནི་དཔྱད་སྒོམ་ལ་བརྟེན་པའི་སྙིང་རྗེའི་སྒོམ་ཐབས་ཀྱི་ཟབ་སྦྱོང་དེ་ཚོ་གྲུབ་པའི་རྗེས་སུ་ནི་དགེ་བཤེས་ལགས་དང་ནི་ང་རང་འདི་མ་འབྲས་སྤུངས་བློ་གསལ་གླིང་གི་སྒོམ་སྒྲུབ་དང་ཚན་རིག་བསྟི་གནས་ཁང་དུ་མ། ཚུར་བཅར་བ་ཡིན། ད་ལྟ་དེར་བློ་གསལ་གླིང་གི་སྒོམ་སྒྲུབ་དང་ཚན་རིག་བསྟི་གནས་ཁང་དེའི་ནང་ལོགས་ལ། ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་རིམ་གྱི་ནི་ཟབ་སྦྱོང་ཁག་ཅིག་དེ་འགྲོ་བསྡད་ཡོད་རེད། ནི་དབྱར་ཁའི་ཟབ་སྦྱོང་དེ་ཡི་འགོ་བཙུགས་ཡས་དེ་ཁ་སང་སྤྱི་ཟླ་ལྔ་པའི་ཚེས་བཅུ་བདུན་ནས་འགོ་བཙུགས་པ་རེད། ནི་ད་ལྟ་སྤྱི་ཟླ་དྲུག་པའི་ཚེས་བཅོ་བརྒྱད་བར་དུ་ད་བྱས་ནས་ཟླ་བ་གཅིག་གི་རིང་ལ་ང་ཚོ་ཟབ་སྦྱོང་ཕུལ་གྱི་ཡོད་རེད། ནི་དེ་ལ་ཟབ་སྦྱོང་རིམ་པ་ཁ་ཤས་ཤིག་འགྲོ་བསྡད་ཡོད་རེད། གཅིག་དེ་ད་ལྟ་ང་ཚོ་རྒྱུན་འཁྱོངས་ནི་རིམ་པའི་ཟབ་སྦྱོང་ཞུ་དགོས་རེད། ད་འདི་ཉིས་སྟོང་བཅུ་བཞི་ནས་བྱས་ནས་ཉིས་སྟོང་བཅུ་དགུ་བར་དུ་ང་ཚོ་ལོ་དྲུག་གི་རིང་ལ་ནི་ཅིག་གི་དངོས་གཞི་ལག་བསྟར་གྱི་ནི་རིམ་པའི་ཟབ་སྦྱོང་དེ་ཕུལ་བ་རེད་ལོ་དྲུག་ཡ་ག་ཆ་ཚང་བྱས་ནས་འདིའི་སྐབས་སུ་ནི་ཟབ་སྦྱོང་ཕུལ་ས་དེ། གདན་ས་གསུམ་ནི་ས་གནས་གསུམ་ལ་ནི་ད་ལྟ་སློབ་ཚན་བྱེད་པ་ཡིན་ན་སློབ་ཚན་ནི་ལྟ་གྲུབ་བྱས་དངོས་ཁམས་སྐྱེ་དངོས་ནི་དབང་རྩ་བྱས་ནས་སློབ་ཚན་འདི་བཞིའི་ཐོག་ལ་ནི་ཟབ་སྦྱོང་ཕུལ་བ་རེད་བ་ནི་ཉིས་སྟོང་བཅུ་དགུ་ལོ་ལ་ད་ང་ཚོས་ལོ་དྲུག་གི་ནི་བསླབ་གཞི་བཟོས་བཞག་པ་འདིའི་ནང་ལོགས་ནས་ལོ་རིམ་དྲུག་པའི་བསླབ་གཞི་འདི་ནི་ཟབ་སྦྱོང་གི་ཐོག་ནས་ཕར་ངོ་སྤྲོད་དང་ཨ་ནི་ཅིག་གི་གཏན་འབེབས་དེ་འདྲ་ཞུས་ཡོད་རེད། ཨ་ནི་དེ་ནས་ཉིས་སྟོང་ཉི་ཤུ་ནས་བྱས་ནས་ང་ཚོའི་གི་ད་ག་རེ་ཟེར་དགོས་རེད་ཟབ་སྦྱོང་གི་རིམ་པ་གཉིས་པ་ཞུ་དགོས་རེད་བ། ནི་རྒྱུན་འཁྱོངས་རིམ་པའི་ཟབ་སྦྱོང་གཅིག་ཕུལ་ཡས་བྱས། ཨ་ནི་དེ་ནས་ནད་ཡམས་ཀྱི་རྐྱེན་བྱས་ནས་ནི་ལོ་གཉིས་ཅིག་ད་ང་ཚོ་ཟབ་སྦྱོང་དེ་ཚུགས་ཐུབ་ཡོད་མ་རེད། ཨ་ནི་དེ་ནས་ནད་ཡམས་འདི་ད་ཕར་ནི་མཇུག་སྒྲིལ་བའི་མཚམས་དེ་ལ། ཡང་ནི་ང་ཚོས་ཐོག་མར་དྲ་ཐོག་ནས་ཟབ་སྦྱོང་ཡོང་དུ་ཕུལ་ཡ་བྱས། ད་ལོ་ད་དེ་ཡ་ག་དངོས་སུ་དེ་ལ་བཅར་ནས་འདི་ཟབ་སྦྱོང་དུ་ཕུལ་གྱི་ཡོད་རེད་བྱས་ཙང་དེ་ལ་ད་ལྟ་ཟབ་སྦྱོང་ནི་ཁག་གཉིས་འགྲོ་བསྡད་པའི་ནང་ལོགས་ནས་གཅིག་འདི་ལྟ་རྒྱུན་འཁྱོངས་རིམ་པའི་ཟབ་སྦྱོང་ཟེར་ད་འདི་ཟབ་སྦྱོང་འདིའི་ནང་ལོགས་ལ་གདན་ས་ནི་གྲྭ་ཚང་བཙུན་དགོན་དང་བཅས་པ་བཅུ་ནས་ནི་སློབ་མ་དྲུག་དྲུག་གྲྭ་པ་དགེ་འདུན་པ་དང་བཙུན་མ་ཚོ་དྲུག་དྲུག་བྱས་ནས་ནི་ཁོ་རང་ཚོ་ལ་ཚན་རིག་སློབ་ཁྲིད་ཀྱི་ཐབས་ལམ་ནི་ཕར་གཅིག་གི་ཐོག་ལ་ནི་ཟབ་སྦྱོང་ཕུལ་བ་གཅིག་དང་ནི་ཚན་རིག་ཉམས་ཞིབ་ཀྱི་ཐོག་ལ་ཟབ་སྦྱོང་དུ་ཕུལ་གྱི་ཡོད་རེད། དེ་ཕུལ་ཡག་གི་ནང་ལོགས་ལ་དབྱར་སྒར་ལ་ང་ཚོ་གི་སློབ་ཁྲིད་ཐབས་ལམ་གཙོ་བོ་བྱེད་ཡ་དང་ནི་ཁོ་རང་ཚོས་ཀྱི་ཚན་རིག་གི་གོ་རྟོགས་དེ་ཟབ་ཏུ་གཏང་ཡ་ཨོ་དེའི་ཟབ་སྦྱོང་དེ་ནི་ཕུལ་གི་ཡོད་པ་ནང་བཞིན་བྱས་ནས་ད་ལྟ་དེའི་ཟབ་སྦྱོང་དེ་འགྲོ་བཞིན་པ་རེད། ནི་དེའི་ཟབ་སྦྱོང་ནང་ལོགས་ལ་བྱས་ཙང་མཉམ་ཞུགས་གནང་མཁན་ནི་གཅིག་གི་སློབ་མ་དང་ཨེ་ནི་དགེ་རྒན། ཁྱོན་བསྡོམས་ནི་གཅིག་དྲུག་ཅུ་རེ་གསུམ་དེ་ལ་ཕེབས་བསྡད་ཡོད་རེད་ཨེ་ནི་ཁོ་རང་ཚོ་ཕེབས་ས་དེ་ཡང་ད་གཅིག་གི་གདན་ས་གྲྭ་ཚང་ཨེ་ནི་ཁག་བཅུ་ནས་དེའི་ནང་ལོགས་ལ་བཙུན་དགོན་བྱང་ཆུབ་གླིང་ཡང་མཉམ་ཞུགས་གནང་གི་ཡོད་རེད་དེ་འདྲ་བྱས་ནས་དྲུག་ཅུ་རེ་གསུམ་དེ་ལ་ཕེབས་ནས་ཁོ་རང་ཚོ་ད་ལྟ་དེ། སློབ་ཁྲིད་ཀྱི་ཐབས་ལམ་རེད་བ། ཚན་རིག་སློབ་ཁྲིད་ཀྱི་ཐབས་ལམ་སྐོར་ལ་སློབ་སྦྱོང་གནང་བ་རེད། ད་ནང་བཞིན་མར་ཁྲིད་བྱ་གཙོ་བོ་ནི་ཚན་རིག་གི་ཚན་པ་གསུམ་སྟེ་དངོས་ཁམས་དང་སྐྱེ་དངོས་དབང་རྩ་དེ་ཚོ་གསུམ་ནང་ལོགས་ལ་གོ་རྟོགས་ཟབ་ཏུ་བཏང་ཡས་ཀྱི་ཟབ་སྦྱོང་དུ་བྱས་ནས

འབྲས་སྤུངས་བློ་གསལ་གླིང་སྒོམ་སྒྲུབ་བསྟི་གནས་ཁང་བཅས་ཐུན་མོང་གིས་གོ་སྒྲིག་གནང་བ་ཞིག་རེད་ཅེས་གསུངས་ཀྱི་འདུག། ད་ནི་ཟབ་སྦྱོང་གཉིས་པ་དེ་ད་ལྟ་བཙུན་མ་ཚོ་ལ་དམིགས་ནས་དངོས་སུ་ལག་བསྟར་གྱི་རིམ་པའི་ཟབ་སྦྱོང་ཅིག་འགྲོ་བཞིན་པ་རེད། འདི་ཉིས་སྟོང་བཅུ་བཞི་ནས་བཅུ་དགུ་བར་ལ་དགོན་སྡེ་གྲྭ་ཚང་ཁག་གི་ད་གཅིག་སློབ་གཉེར་བ་རྣམས་ལ་ང་ཚོས་ལོ་དྲུག་གི་བསླབ་གཞི་གཏན་འབེབས་བྱས་བཞག་པ་དེ་གཅིག་ངོ་སྤྲོད་དང། ག་སུ་རེད་བསླབ་གཞི་མར་གཅིག་གི་ལག་བསྟར་གྱི་ནི་ཟབ་སྦྱོང་ནི་ཕུལ་ཡོད་རེད་བ། འདི་ད་བཙུན་མ་རྣམས་ཀྱི་ཆེད་དུ་ནི། བཙུན་མ་རང་གི་ཆེད་དུ་དེ་འདྲའི་ཟབ་སྦྱོང་ཅིག་ནི་གོ་སྒྲིག་ཏུ་ཞུས་ཡོད་རེད། དེ་གོ་སྒྲིག་ཞུ་མཁན་ནང་ལོགས་ལ་ནི། ང་ཚོ་རང་གཞུང་ཆོས་རིག་ལས་ཁུངས་བཅས་ནི་བོད་གཞུང་དཔེ་མཛོད་ཁང་ནི། ཨེ་མོ་རི་གཙུག་ལག་སློབ་གཉེར་ཁང་ནི་དེ་ལ་འབྲས་སྤུངས་བློ་གསལ་གླིང་གི་སྒོམ་སྒྲུབ་དང་ཚན་རིག་བསྟི་གནས་ཁང་བྱས་ནས་ཨོ་དེ་ཚོ་དང་གཅིག་གི་མཉམ་འབྲེལ་གྱི་ཐོག་ནས་ཟབ་སྦྱོང་དེ་ཕུལ་གྱི་ཡོད་རེད། འདི་ད་ལོ་དང་ལོ་རིམ་ལྔ་པ་དུ་ཆགས་བསྡད་ཡོད་རེད་བ། ཡང་ཏོག་དབྱིབས་གཉན་རིམས་ཀྱི་རྐྱེན་གྱིས་ནི་ལོ་གཉིས་ང་ཚོ་ཟབ་སྦྱོང་གཏོང་ཐུབ་ཡོད་མ་རེད། འདི་ནང་ནས་གཅིག་འདི་དང་བྱང་ཆུབ་ཆོས་གླིང་བཅས་ནི་སྒྲོལ་མ་གླིང། ཨ་ནི་འཇམ་དབྱངས་ཆོས་གླིང་དགའ་ལྡན་ཆོས་གླིང་བཙུན་མ་བཞི་བཅུ་དུ་ཕེབས་ཏེ་ཡོད་པ་ད་ད་ལོ་དབྱར་ཁ་ད་ལྟ་དེའི་རྒྱུན་འཁྱོངས་རིམ་པའི་ཟབ་སྦྱོང་འདི་དང་ཨ་ནི་བཙུན་མའི་ཆེད་དུ་ལག་བསྟར་རིམ་པའི་ཟབ་སྦྱོང་འདི་གཉིས་དུས་མཉམ་དུ་འགྲོ་བཞིན་པ་དུ་ཆགས་ཡོད་རེད། ཨ་ནི་ཟབ་སྦྱོང་གནང་ག་ལ་ད་ཕ་གི་གཙོ་བོ་ད་འདི་རེད་ཨ་རི་ནས་རེད་ཡིན་ནའི་ཁེ་ན་ཌ་ནས་དགེ་རྒན་ཕེབས་ཡོད་རེད། ཨ་ནི་ཁྱོན་བསྡོམས་ནི་དགེ་རྒན་བཅུ་བདུན་དུ་ཕེབས་ཡོད་རེད། ཨ་ནི་འདི་ཡའི་དགེ་རྒན་རྣམ་པ་ཚོ་ནི་སློབ་གྲྭ་ཁག་མི་འདྲ་བ། སློབ་གྲྭ་དང་ད་བསྟི་གནས་ཁང་ཁག་མི་འདྲ་བ་བཅུ་གསུམ་ནས་དུ་ཕེབས་ཡོད་རེད་བྱས་ཙང་དུས་ཉིན་གཉིས་ད་ཚན་རིག་གི་ཟབ་སྦྱོང་གཉིས་བྱས། དེ་ག་ནང་བཞིན་འབྲས་སྤུངས་བློ་གསལ་གླིང་གི་སྒོམ་སྒྲུབ་ཚན་རིག་བསྟི་གནས་ཁང་དུ་ཡང་ནུབ་ཕྱོགས་ནས་ཕེབས་པའི་ནང་དོན་རིག་པའི་ཐོག་ལ་ཡང་དོན་གཉེར་ཅན་ཚོ་ལ་ཨ་ནི་མཁན་པོ་དང་དགེ་བཤེས་རྣམ་པས་བྱམས་སྙིང་རྗེའི་སྐོར་ལ་འཆད་ཁྲིད་དང། དེ་བཞིན་དགེ་བཤེས་བློ་བཟང་བསྟན་འཛིན་ལགས་ཀྱིས་དེང་རབས་ཀྱི་ཞིབ་འཇུག་གི་གྲུབ་འབྲས་ལ་གཞི་བཞག་པའི་ཐོག་ནས་རང་རྒྱུད་ལ་བྱམས་སྙིང་རྗེ་དང་ཤེས་རབ་གོང་འཕེལ་གཏོང་སྟངས་ཀྱི་ཟབ་ཁྲིད་ལ་སོགས་པ་གནང་གི་ཡོད་འདུག།
ལས་གཞི་གཞན་པ་གཅིག་ག་རེ་རེད་ལབ་པ་ཡིན་ན་ཨེ་མོ་རི་ནི་བོད་ཀྱི་ད་སེམས་དང་ལུས་པོའི་ཚན་རིག་ཡིན་ལ་ནི་དབྱར་ཁ་ཨེ་མོ་རི་སློབ་ཕྲུག་རང་ལ་སློབ་ཚན་གཅིག་དགེ་བཤེས་བློ་བཟང་བསྟན་འཛིན་ལགས་ནས་ལོ་མང་པོའི་སྔོན་ནས་དུ་སློབ་ཁྲིད་གནང་གི་ཡོད་རེད་དེ་སློབ་མ་དེ་ཚོ་ཚུར་རྒྱ་གར་ལ་ཕེབས་ཐོག་མ་ཡ་གི་དྷ་རམ་ས་ལ་ས་རཱ་མཐོ་སློབ་ལ་བདུན་ཕྲག་གཉིས་ཡ་གི་བཞུགས་ཡ་གི་ལ་སློབ་གཉེར་གནང་ཡ་དང་དེ་བྱས་དེ་ནས་ནི་བདུན་ཕྲག་གཉིས་དེ་ནས་མར་ཕེབས་ཀྱི་ཡོད་རེད་དེ་ཁ་སང་ནས་སློབ་གཉེར་གྱི་རིམ་པ་དེ་ད་ལྟ་འགྲོ་བཞིན་པ་དུ་ཆགས་བསྡད་ཡོད་རེད། འདི་གཅིག་གི་ལས་གཞི་གཅིག་རེད། ཨ་ནི་ལས་གཞི་གཅིག་ད་ལྟ་དེ་ལ་ད་ལོ་གཉིས་གཉིས་ནང་ལོགས་ལ་ཨེ་མོ་རི་ལ་ཨ་ནི་གཅིག་དགེ་འདུན་པ་དང་བཙུན་མ་ཨ་ནི་དྲུག་རེ་གཅིག་གི་སློབ་སྦྱོང་གི་ཆེད་དུ་ཕེབས་ཀྱི་ཡོད་རེད། ཨ་ནི་ད་ལྟ་བར་དུ་ད་རུ་ཁག་ཨ་ནི་དྲུག་དུ་ཕེབས་ཟིན་པ་རེད། ཨ་འདི་ནང་ལོགས་ལ་ད་དགེ་འདུན་པ་དང་བཙུན་མ་ཁྱོན་བསྡོམས་ནི་ཨ་སུམ་ཅུ་སོ་བདུན་དུ་ཐོན་ཡོད་རེད། ཨ་ནི་ཁོ་རང་ཚོ་ཐོན་ནས་ཨ་ནི་ཚུར་ཕེབས་ནས་དེ་བ་ལ་ཨ་ནི་གཅིག་ཚན་རིག་སློབ་ཁྲིད་བྱེད་ཡ་རེད། ནི་ཚན་རིག་གི་ཡང་འཛིན་གྲྭའི་ནང་སྐད་སྒྱུར་གནང་ཡ། དེ་ནང་བཞིན་ད་གཅིག་གི་ཚན་རིག་བསྟི་གནས་ཁང་གི་ནི་འགན་འཛིན་དང། ནི་ད་ལྟ་གྲྭ་ཚང་ཁ་ཤས་ནང་ལོགས་ལ་ཡང་གྲྭ་ཚང་རང་གི་ནི་ཤེས་ཡོན་འགན་འཛིན་དང། ཨོ་དེ་འདྲ་བྱས་ནི་ད་ཁོ་རང་ཚོའི་ཕྱག་ལས་ནི་ཚན་རིག་གི་སློབ་གཉེར་གི་ད་ག་གཞི་རྩ་མ་བཟུང་ན་གཞི་རྩ་བཙུགས་ཡ་ལ། ནི་ཁོ་རང་ཚོ་གི་ད་གཅིག་གི། ཤུགས་ཧ་ཅང་གིས་ནི་སྐྱོན་དང་སྐྱོན་བཞི་པ་དུ་ཆགས་ཏེ་རོ། དེས་ན་ནི་ད་ད་ལོ་ནི་རུ་ཁག་དྲུག་པ་འདི་ད་ཨེ་མོ་རི་ཕ་གའི་སློབ་གཉེར་ཚར་ནས་ཁ་སང་སྤྱི་ཟླ་ལྔ་པའི་ནང་ལོགས་སློབ་ཐོན་པ་རེད་ཐོན་ནས་ཁོ་རང་ཚང་མ་ཚུར་ལོག་ཕེབས་ཚར་བ་རེད་ད་རུ་ཁག་བདུན་པ་བྱོས་རོ་རུ་ཁག་བདུན་པ་འདི་ནི་ད་ལོ་སྤྱི་ཟླ་བརྒྱད་པའི་ནང་ལོགས་ལ་ཡང་ཨེ་མོ་རི་ལ་ཚུར་སླེབས་ནས་ཁོ་རང་ཚོ་སློབ་གཉེར་གནང་ཡ་འདུག་སེ་རེད་ནི་ཁོ་རང་ཚོ་ད་ད་ལོ་ག་རེ་ཟེར་དགོས་རེད་ན་ནིང་ནི་སྤྱི་ཟླ་བརྒྱད་པ་ནས་ཀྱི་ནི་ད་ད་ལོ་སྤྱི་ཟླ་བརྒྱད་པའི་བར་དུ་ཧ་ལམ་ལོ་གཅིག་ཅིག་གི་ནི། དེ་ཡང་འབྲས་སྤུངས་བློ་གསལ་གླིང་གི་སྒོམ་སྒྲུབ་དང་ཚན་རིག་བསྟི་གནས་ཁང་ལ། ནི། ཅིག་གི་ད་ཕར་ཨེ་མོ་རི་ལ་ཕར་ཕེབས་ཡག་གི་ནི་གྲ་སྒྲིག་གི་ཆེད་དུ་ད་དེ་ལ། དབྱིན་ཇི་བསླབ་ཡག་རེད་ནི་ཨང་རྩིས་བསླབ་ཡག་རེད་ཚན་རིག་སྦྱང་ཡག་རེད། དེ་ནང་བཞིན་ནི་གློག་ཀླད་བེད་སྤྱོད་དང་དེ་ལ་སོགས་པ་འདི་ཁོང་ཚོ་ནི་གྲ་སྒྲིག་གི་ནི་ཅིག་སློབ་ཚན་ཅིག་དེ་འགྲོ་བཞིན་པ་རེད། ནི་ཁོ་རང་ཚོ་ལ་ད་ཆེད་མངགས་ཕ་གའི་ཨེ་མོ་རི་ལ་ཕེབས་ནས་ནི་སློབ་སྦྱོང་འདྲ་པོ་མ་བསུ་ན་གནང་སྟངས་ག་འདྲ་སེ་གནང་དགོས་ཀྱི་རེད་འདི་ཨ་ནི་ངོ་སྤྲོད་བྱེད་ཀྱི་ཆེད་དུ་ཕར་ནི་ཨེ་མོ་རི་རང་ནས་ཅིག་སློབ། ག་རེ་ཟེར་དགོས་རེད་མཐོ་སློབ་ཐོན་བསྡད་པ། ནི་དེ་སྔ་ནི་རུ་ཁག་དྲུག་པ་དང་རུ་ཁག་ལྔ་པ་ཁོ་རང་ཚོ་ལ་ནི་ཕ་གི་ཅིག་རོགས་པ་ཞུས་བསྡད་མཁན་སློབ་གཉེར་གྱི་ད། འདི་འདྲའི་ཕྱག་རོགས་གནང་བསྡད་མཁན་ང་ཚོ་ད ETSI Mentors Peer Mentors ལབ་ཁར་ཁོ་རང་ཚོ་ནི་དེ་འདྲའི་སློབ་ཐོན་པ་གསུམ་དེ་ལ་ཕེབས་ནས་ནི་ཉི་མ་བཅུའི་རིང་ལ་ཁོང་ཚོ། དེ་ལ་ཅིག་གི་ནི། ག་རེ་ཟེར་དགོས་རེད་སྔོན་འགྲོའི་གྲ་སྒྲིག་གི་ནི་ངོ་སྤྲོད་གནང་ཡ་དེ་འདུག་སེ་ཅིག་གནང་ཡོད་རེད་བྱས་ཙང་ད། ལས་གཞི་འདི་ཚོ་ཚང་མ་ད་དུས་མཉམ་དུ་ད་ད་དེ་ལ་ནི་འགྲོ་བཞིན་པ་འདུག་སེ་ཆགས་བསྡད་ཡོད་རེད་ལགས། གོང་དུ་བརྩོན་འགྲུས་བསམ་འཕེལ་ལགས་ཀྱིས་དེང་སྐབས་མོན་གྷོར་དུ་རྟེན་གཞི་བྱས་པའི་འབྲས་སྤུངས་བློ་གསལ་གླིང་སྒོམ་སྒྲུབ་བསྟི་གནས་ཁང་དུ། ཨི་མོ་རི་དང་བོད་ཀྱི་ཚན་རིག་ལས་རིམ་གྱི་ལོ་ལྔ་པའི་བཙུན་མའི་ཆེད་དབྱར་ཁའི་ཟླ་བ་གཅིག་རིང་ཚན་རིག་ཟབ་སྦྱོང་དང། ཡང་ཨི་མོ་རི་དང་བོད་ཀྱི་ཚན་རིག་ལས་རིམ་གྱི་ལོ་གཉིས་པའི་དབྱར་ཁའི་ཟླ་བ་གཅིག་གི་རྒྱུན་འཁྱོངས་རིམ་པའི་ཟབ་སྦྱོང་ལ་སོགས་པ་གནང་གི་ཡོད་ལུགས་གསུང་གི་འདུག། བཙན་བྱོལ་དུ་རྟེན་གཞི་བྱས་པའི། བོད་ཀྱི་ནང་པའི་དགོན་སྡེ་ཁག་གི་དགེ་འདུན་པ་དང་བཙུན་མ་རྣམས་ལ་ནུབ་ཕྱོགས་པའི་ཚན་རིག་ངོ་སྤྲོད་དང་སློབ་ཁྲིད་གནང་འགོ་ཚུགས་ཏེ་ད་བར་ལོ་འགའ་ཤས་ཤིག་འགྲོ་གི་ཡོད་རེད། དེའི་ཐོག་ཨི་མོ་རི་གཙུག་ལག་སློབ་གཉེར་ཁང་གི་སཱི་ཤེས་ཡོན་བསླབ་གཞིའི་འབྲེལ་མཐུད་པ་བརྩོན་འགྲུས་བསམ་འཕེལ་ལགས་སུ་བཅར་འདྲི་ཞུ་ཡ་ལ། ཨ་ནི་བོད་ཀྱི་ནང་བསྟན་སློབ་གཉེར་ཁང་གི་ནང་ནུབ་ཕྱོགས་པའི་ཚན་རིག་ངོ་སྤྲོད་དང་སློབ་ཁྲིད་གནང་དགོས་པའི་དགོས་པ་རྒྱུ་མཚན་ག་རེ་ཡིན་ནམ་ལགས་ཅིག་འགྲེལ་བཤད་ཅིག་སྐྱོན་རོགས་གནང་དང། འདི་ཅི་ད། ད་ལྟ་སྐྱབས་མགོན་རིན་པོ་ཆེས་ནང་དོན་རིག་པ་སློབ་གཉེར་གནང་མཁན་ཚོས་ནི་ཚན་རིག་ལ་དོ་སྣང་བྱས་དང་ཚན་རིག་བསླབ་དགོས་ཀྱི་འདུག་དེ་ལོ་བཅུ་ཕྲག་མང་པོའི་སྔོན་ནས་སྐུ་མདུན་བཀའ་སློབ་ཅིག་གི་གནང་བ་ཅིག་ཆགས་ཀྱི་འདུག་ཨ་ནི་བཀའ་སློབ་གནང་བ་གཞིར་བཟུང་གིས་ནི་དགོན་སྡེ་གྲྭ་ཚང་ཁག་གི་ནང་ལོགས་ལ་དགེ་འདུན་པ་དང་བཙུན་མ་ཚོ་ལ་ནི་ཚན་རིག་གི་ཅིག་སློབ་སྦྱོང་ཕུལ་ཡག་གི་ནི་ཟབ་སྦྱོང་རབ་དང་རིམ་པ་དུ་བྱུང་ཡོད་ས་རེད། ད་ཡིན་ན་ཡང། དགོན་སྡེ་གྲྭ་ཚང་གི་སྒྲིག་འཛུགས་རང་གི་ནང་ལོགས་ལ། ཅིག་གི་ཚན་རིག་གི་བསླབ་གཞི་དེ་བཞག་ནས་སློབ་གཉེར་གནང་ཡ་རེད། དེ་ནང་བཞིན་ཚན་རིག་གི་རྒྱུགས་སྤྲོད་བཏང་ཡ་དེ། ཉིས་སྟོང་བཅུ་བཞི་ལོ་ལ། ག་རེ་ཟེར་ར་ད་རི་བོ་དགེ་ལྡན་པའི་དགོན་སྡེ་གྲྭ་ཚང་ཁག་ཅིག་གི་ནང་ལོགས་ལ་དུ་འགོ་བཙུགས་པ་རེད། དེ་ཡང་ད་རྒྱལ་སྤྱིའི་དགེ་ལྡན་ལྷན་ཚོགས་ནས། ཚན་རིག་གི་སློབ་གཉེར་དེ། ནི་གཅིག་སློབ་གཉེར་གྱི་ཁོངས་སུ་བཞག་དགོས་ཡག་གི་ནི་གྲོས་ཆོད་གཏན་འབེབས་དུ་གནང་ནས་དེ་ནས་དེའི་རྗེས་ལ་འགོ་ཚུགས་པ་ཅིག་ཏུ་ཆགས་ཏེ་བཞག་ད་ཚན་རིག་བསླབ་ཡས་དེ་ལ་སྐྱབས་མགོན་རིན་པོ་ཆེ་གིས་རྒྱུ་མཚན་ཅིག་མང་པོ་ཅིག་གསུང་གི་འདུག་ཨ་འདི་ནང་ལོགས་ལ་གཅིག་དེ་ནི་སྔ་མ་ཡིན་ན་དཔལ་ནཱ་ལེནྡྲ་གི་ད་ནཱ་ལེནྡྲ་ཡོད་པའི་སྐབས་སུ། ནི། མཁས་པ་ཚོས་དེའི་དུས་ཀྱི་ད་ནང་པའི་ནི་མཁས་པ་ཚོས། ནང་པའི་སློབ་གཉེར་བ་ཚོས་ཀྱིས་ཅིག་ནང་དོན་རིག་པ་སློབ་གཉེར་གནང་བ་ཙམ་དུ་མ་ཟད། དེའི་གནས་སྐབས་སུ་ནི་ལྟ་གྲུབ་དང་ནི་གྲུབ་མཐའ་ནི་གལ་ཆེ་བ་ག་རེ་ཡོད་པ་དེ་ཚོ་ཚང་མ་ལ་སློབ་གཉེར་གནང་ཡག་གི་ཕྱག་སྲོལ་ཅིག་ནི་དུ་ཡོད་རེད། ནི། འདི་ལྟ་ད་ལྟའི་ཆ་ལ་ནི་ཅིག་ལྟ་གྲུབ་ནང་ནས་གལ་ཆེ་ཤོས། རེད། ཅིག་གི་སློབ་གཉེར་གྱི་ཚན་ཁག་ནང་ལོགས་ནས་ད་ཚང་མས་ཀྱི་འཛམ་བུ་གླིང་མི་ཚང་མས་ཀྱི་ད་ཆ་འཇོག་བྱེད་བསྡད་ས་དེ་ནི་ཚན་རིག་ཆགས་ཀྱི་ཡོད་རེད། འདི་ཡིན་པ་སོང་ཙང་ད་སྔ་མ་ནི་དཔལ་ནཱ་ལེནྡྲ་གི་སློབ་གཉེར་བ་ཚོས་ཀྱི་གནང་པ་ནང་བཞིན་བྱས་ནས་ད་ནི་ད་ནང་དོན་རིག་པ་སློབ་གཉེར་གནང་མཁན་ཚོས་ཀྱི་ཡང་ནི་ད་ལྟའི་དུས་ཚོད་ཀྱི་ལྟ་ཅིག་ལྟ་གྲུབ་ཟེར་ནའང་འདྲ། སློབ་སྦྱོང་གི་ཚན་ཁག་ད་ཚང་མས་ཅིག་གི་ཆ་འཇོག་ཡོད་བསྡད་ས་དེ་སྦྱང་དགོས་ཀྱི་འདུག་ཟེར་ནི་སྦྱང་ཡ་དེ་ད་ཁོ་གནད་འགག་ཆེན་པོ་ཆགས་ཀྱི་འདུག་འབྲེལ་ཡོད་ཆགས་ཀྱི་འདུག་ཟེར་ནི་གོ་དོན་འདི་གསུང་གི་འདུག་ཨ། ད་འདི་ནང་ལོགས་ལ་ཅིག་གི་ཚན་རིག་གི་ད་ཉམས་ཞིབ་བྱེད་ས་དེ་དཔྱད་པ་བྱེད་ས་གཙོ་བོ་དེ་ཕྱི་ཡུལ་འདི་རེད་རོ་ཨ། ཕྱི་ཡུལ་གྱི་འཇིག་རྟེན་ལ་ཁོང་རྣམ་ཚོ་གིས་དཔྱད་པ་དཔེ་ད་ཧ་ལས་ཡག་གི་ད་དཔྱད་པ་ཟབ་མོ་གནང་གི་ཡོད་པ་སོང་ཙང་ཕྱི་ཡུལ་གྱི་གནས་ཚུལ་སྐོར་ལ་ཚན་རིག་གི་གོ་རྟོགས་དེ་ཧ་ཅང་གི་ཟབ་མོ་རེད་བ། ད་ང་རང་ཚོའི་ནང་དོན་རིག་པའི་ནང་ལོགས་ལ་གཟུགས་ཀྱི་རྣམ་གཞག་དང་སྒྲ་ཡི་རྣམ་གཞག་ལ་སོགས་པ་ཕྱི་གཟུགས་ཅན་གྱི་རྣམ་གཞག་རྡུལ་ཕྲན་གྱི་རྣམ་གཞག་ལ་སོགས་པ་དེ་འདྲ་ཡོད་རེད་དེ་ཡིན་ན་ཡང་ཞིབ་ཚགས་པོ་དང་རྒྱས་པོ་དང་གཏིང་ཟབ་པོ་དེ་འདྲ་ཡོག་མ་རེད་བ་ད་འདི་དཔྱད་པ་ད་ག་སུ་རེད་ནང་དོན་རིག་པ་ནང་ལོ་ལ་ཅིག་གེ་ག་སུ་རེད་ང་ཚོ་བསམ་བློ་བཏང་ས་མ་སུ་ན་གཙོ་བོ་འདི་ནང་སེམས་དང་ནང་གི་སྐོར་འདི་ཡིན་པ་སོང་ཙང་ཕྱིའི་འཇིག་རྟེན་ལ་འདི་གེ་ས་དཔྱད་པ་ཞུགས་ཡོག་མ་རེད་ཚན་རིག་པས་ད་འདི་དཔྱད་པ་ཞེ་པོ་ཅིག་གེ་ནི་ཞིབ་ཚགས་པོ། གནང་ཡོད་པ་སོང་ཙང་རེད་བ། དེའི་སྐོར་གྱི་གནས་ཚུལ་ནི་ཅིག་མང་པོ་ཅིག་ང་རང་ཚོ་ནི་ནང་ཆོས་ལ་ཚུར་ནི་བསླབ་བྱ་མ་སོ་ན་ལེན་ཡ་ཡོད་བ་རེད་བ། བློ་སྐྱེད་ལེན་ཡ་མང་པོ་ཅིག་འདུག་བ། བྱེད་སྟངས་ད་ང་རང་ཚོ་ནང་ཆོས་ནང་ལོ་ལ་བྱེད་སྟངས་མ་ཚང་པས་མ་ཚང་བ་ནི་རིག་གསར་གྱི་ཚན་རིག་ནང་ལོ་ནས་ཚུར་ཁ་སྐོང་བྱེད་དགོས་ཡ་འདུག་ཚུར་ནི་ཚན་རིག་བསླབས་ནས་ནི་ཁ་སྐོང་བྱེད་དགོས་ཡ་ཆགས་གོ་རེད་བ། ད་དེའི། འདིའི་རྒྱུ་མཚན་གཅིག་རེད་བཞག། དེ་བཞིན་བརྩོན་འགྲུས་བསམ་འཕེལ་ལགས་ཀྱིས། ཚན་རིག་ལ་སྦྱོང་བརྡར་བྱས་པ་ཡིན་ན། ནང་ཆོས་ལ་ངོ་མཚར་སྐྱེ་ཐུབ་ཀྱི་རེད་ཅེས་གསུངས་ཀྱི་འདུག་ད་ག་ནང་བཞིན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། བོད་མི་ཚོ་ལ་ཡ། དུས་རབས་ཉེར་གཅིག་པའི་ནང་པ་ཞིག་བྱེད་དགོས་ལུགས་བཀའ་ཡང་ཡང་གནང་གི་ཡོད་པ་ལྟར། ཚན་རིག་སྦྱོང་བརྡར་བྱས་པ་ཡིན་ན་དགེ་མཚན་ཧ་ཅང་ཆེན་པོ་ཡོད་ལུགས་གསུངས་ཀྱི་འདུག།
དེ་ནས་རྒྱུ་མཚན་གཅིག་དེ། ཡང་ཚན་རིག་བསླབས་ནས་སངས་རྒྱས་པའི་ཆོས་ལ་ངོ་མཚར་སྐྱེ་ཐུབ་པ་བྱས་དེ། རེད་པ། ད་ཚན་རིག་གིས་ཕྱི་འཇིག་རྟེན་ལ་དཔྱད་པ་བྱས་ནས་ཅིག་དཔྱད་པ་མཐར་ཕྱིན་པོ་ཞེ་པོ་ཅིག་གི་ཐོག་ནས་འགྲེལ་བཤད་ཞིག་རྒྱག་གི་ཡོད་རེད་པ། ད་དེ་འདྲས་ཀྱི་འགྲེལ་བཤད་རྒྱག་སྟངས་དེ་ནི་སྟོན་པ་བཅོམ་ལྡན་འདས་ཀྱིས་ལོ་ཉིས་སྟོང་ལྔ་བརྒྱའི་སྔོན་ནས་རེད་བ་ནི་གཅིག་གི་ནི་དེའི་སྐོར་དེ་གསུངས་བཞག་པ་དེའི་སྐོར་དེ་འགྲེལ་བཤད་རྒྱག་བཞག་པ་རེད་བ། དཔེར་ན་ད་མི་རྟག་པའི་རྣམ་གཞག་ལྟ་བུ་ཆགས་བཞག་པ་ཡིན་ན་ད་ཚན་རིག་གི་ནང་ལོ་ལ་རྡུལ་གྱི་ནི་མི་རྟག་པའི་ཆ་དེ་དཔེ་གཅིག་གི་ཕྲ་མོ་ཞེ་པོ་ཅིག་སྒང་ནས་སྐད་བཤད་ཀྱི་ཡོད་རེད་དེ་ཡིན་ན་ཡང་ད་མི་རྟག་པའི་ཁར་སུ་རེད་མི་རྟག་པ་ཕྲ་མོ་དེ་སྟོན་པས་ནི་ལོ་ཉིས་སྟོང་ལྔ་བརྒྱ་སྔོན་ནས་གསུངས་ཚར་རེད་ཕྱིས་སུ་ནཱ་ལེནྡྲའི་མཁས་པ་ཚོས་དེ་ལ་དཔྱད་པ་བྱས་ནས་ནི་གཅིག་གི་བསྟན་བཅོས་མང་པོ་བརྩམས་ཡོད་རེད། ལ་ད་དེ་ཚོ་ཤེས་ཡོང་དུས་ཨོ་ད་ང་རང་ཚོ་གཞུང་གི་ནང་ལོག་ལ་དེ་འདྲས་གསུངས་པ་དེ་དཔེར་ན་གར་སོ་རེད་ད་ནི་འདི་ལ་ད་ཚན་རིག་གི་གར་སོ་རེད་ང་ཚོ་རྒྱབ་རྟེན་གསར་པ་ཟེར་དགོས་རེད་རིག་པ་གསར་པ་ཅིག་ཡོང་གི་ཡོད་པ་སོང་ཙང་དེ་ཡང་ངོ་མཚར་སྐྱེ་ཡ་ཅིག་ཡོང་གི་འདུག་གཉིས་པ་དེ་ནི་ང་ཚོ་སེམས་ཁམས་ཀྱི་ཐོག་ནས་སྐད་བཤད་པ་ཡིན་ན་ད་ལྟའི་ཆ་ལ་མི་མང་པོ་ཅིག་ལ་སེམས་ཀྱི་དཀའ་ངལ་འདྲ་མི་འདྲ་ཅིག་འཕྲད་ཀྱི་ཡོད་རེད་བ་འདིའི་དཀའ་ངལ་བཅོས་ཐབས་དེ། རེད་བ་དེ་ནུབ་ཕྱོགས་པའི་སེམས་ཁམས་རིག་པས་ནི་གཅིག་གིས་ང་ཚོ་ཐབས་ལམ་མ་བཟོ་ན་མང་པོ་བསྟན་བཞག་པ་དེ་ཚོ་མང་པོ་གཅིག་ད་ང་རང་ཚོའི་ནང་དོན་རིག་པ་ནང་ཡོད་པ་བྱས་ད་དེ་ཡིན་དུས་འདི་ཚོ་ཤེས་ཡོང་དུས་ཡང་གཅིག་ངོ་མཚར་སྐྱེ་ཡ་ཅིག་ཡོང་གི་འདུག་བ་བྱས་ཙང་ཚན་རིག་བསླབས་ནས་སངས་རྒྱས་པའི་ཆོས་ལ་ངོ་མཚར་སྐྱེ་ཐུབ་པ་བྱས་དེ་དམིགས་ཡུལ་གཅིག་ཡིན་ས་རེད་ཨ་དེ་ནས་ཤེས་རྒྱ་གསར་པ་བསྐྲུན་ཡ་ལ་ནི་ཞབས་འདེབས་སྒྲུབ་ཡ་རེད་བ་ད་དེ་གནད་འགག་ཆེན་པོ་དཔེ་རེད་བཞག་ནམ་རྒྱུན་ནི་སྐྱབས་མགོན་རིན་པོ་ཆེ་གི་ནི་གར་སོང་རེད། མི་ཡི་གཞི་རྩའི་རིན་ཐང་གོང་འཕེལ་བཏང་ཡ་ནང་སེམས་ཀྱི་ཡོན་ཏན་དེ་ཚོ་གོང་འཕེལ་བཏང་ཡ་འདི་ལ་གཅིག་གི་ནང་པའི་གི་ད་གཏོང་ལུགས་གཏོང་སྟངས་འདི་གསུང་གི་ཡོད་ར་བ། ད་འདི་ཐབས་ལམ་འདི་ཡི་ཐོག་ནས་གཅིག་བྱམས་པ་དང་སྙིང་རྗེ་སྤེལ་བ་ལ་བརྟེན་ནས་ཕན་ཐོགས་ཡོད་པ་འདི་ཚན་རིག་གི་ལམ་ནས་ཚན་རིག་གི་ཞིབ་འཇུག་བྱས་ནས་གཅིག་གི་རྙེད་དོན་ར་ཕན་ཕན་ཐོགས་ཡོད་པའི་རྙེད་དོན་དེ་ཚོ་གི་གར་སོང་རེད། ད། བྱམས་པ་དང་སྙིང་རྗེ་དེ་གལ་ཆེན་པོ་ཡིན་པ་དེ་བསྟན་གྱི་ཡོད་རེད་བ། བྱས་ཙང་ད་ཚན་རིག་དང་ཟུང་འབྲེལ་བྱས་ནས་ནི་ཅིག་གི་ཞིབ་འཇུག་གསར་པ་དང་དེ་འདྲས་བྱས་པ་ལ་བརྟེན་ནས་ཤེས་བྱ་གསར་པ་བསྐྲུན་ཡ་ལ་ཡང་ཞབས་འདེགས་ཆེན་པོ་སྒྲུབ་ཐུབ་ཡ་དེ་ཅིག་གི་དགོས་པ་ཅིག་ཆགས་ཀྱི་ཡོད་ས་རེད། དེ་ནས་ནི་ཚན་རིག་གི་ད་ཁར་སོ་རེ་ང་ཚོ་ཤེས་ཡོན་གྱི་ནང་ལོགས་མི་ཡི་གཞི་རྩའི་རིན་ཐང་གོང་སྤེལ་བཏང་ཡ་ལ། ཡང། གཅིག་ནང་དོན་རིག་པ་སློབ་གཉེར་གནང་མཁན་ཚོས་ཀྱི་ཚན་རིག་གི་འགྲོ་སྟངས་དང་དེང་དེང་སང་གི་ཤེས་ཡོན་འགྲོ་སྟངས་འདི་མཁྱེན་པ་ཡིན་ན། རེད་བ། ཨ་ནི། དེ་ཚོའི་གི་ཐབས་ལམ་དང་ཁོ་ཚོའི་གི་སློབ་ཁྲིད་བྱེད་སྟངས་དང་འདི་བེད་སྤྱོད་བྱེད་པའི་ཐོག་ནས་ཨ་ནི། གཅིག་མིའི་གཞི་རྩའི་རིན་ཐང་གོང་སྤེལ་བཏང་ཡ་འདི་ཡང་གཅིག་གི་འདི་ལ་ཨ་ནི། གར་སོང་རེད་ང་ཚོ་ལས་གཞི་སྤེལ་ཡ་ལ་སོགས་པ་དེ་ཚོ་ལ་ཕན་ཐོགས་ཅིག་ཡོང་གི་འདུག་ཨ། འོ་འདི་འདྲའི་བྱས་ནས་མདོར་ན། སྐྱབས་མགོན་རིན་པོ་ཆེ་ནམ་རྒྱུན་གསུང་དེ་དུས་རབས་ཉེར་གཅིག་པའི་ནང་པ་བྱེད་དགོས་ཀྱི་རེད་གསུངས།

སློབ་གཉེར་བ་ཚོས་ཀྱི་ད་ཚན་རིག་ལ་ཐུགས་སྣང། ད་ལྟ་དེ་ལ་མཉམ་ཞུགས་གནང་མཁན་ཁོ་རང་ཚོ་ལ་ད་ཐུགས་སྣང་ཧ་ལས་པའི་ཆེན་པོ་གནང་གི་འདུག་ར་བ། སློབ་གཉེར་ལ་དང་དོད་ཆེན་པོ་ཞུགས་གནང་གི་འདུག་ཨ་ནི་བཙུན་མ་ཚོས། དེ་ང་ཚོ་ཞོགས་ཀས་ནས་བྱས་ནས་ཨ་ནི་གཅིག་ཆུ་ཚོད་ལྔ་པ་བར་དུ་དེ་འདྲའི་འཛིན་གྲྭ་ཡོད་རེད་ཨ་ནི་འཛིན་གྲྭ་དེ་ཆ་ཚང་ཚར་བའི་རྗེས་ལ་ཡང། ཨ་ནི་ཞལ་ལག་མཆོད་ཚར་བའི་རྗེས་ལ་ཡང་ཁོ་རང་ཚོ་ཚུར་འཛོམས་ནས་ཨ་ནི་ཉིན་མ་གཅིག་གི་སློབ་ཚན་ཁྲིད་བཞག་པ་དེ་ཚོ་བསྐྱར་སྦྱོང་གནང་ཡ་དང་བྱས་ནས། ད་ཐུགས་སྣང་ཧ་ཧ་ལས་ཡ་ཆེན་པོ་གནང་གི་འདུག། སྤྱི་དང་དགོན་པ་ནང་ལོགས་ལ་ད་ར་བ་དགོན་པ་དང་ད་གཅིག་གི་ཁར་སོང་རེད་དགོན་པ་གྲྭ་ཚང་ནང་ལོགས་ལ་ནི་ཚན་རིག་ལ་ནི་ཐུགས་སྣང་བྱས་ཏེ་ཤུགས་ཆེ་རུ་འགྲོ་གི་ཡོད་པ་ཚན་རིག་ལ་ལྟ་སྟངས་འདི་ཏོག་ཙམ་འགྱུར་གྱི་ཡོད་པ་གཅིག་མངོན་གསལ་དོད་པོ་འདྲ་བ་ཆགས་ཀྱི་འདུག་ད་ལྟ་དེ་སྔ་ཚན་རིག་སློབ་གཉེར་གནང་མྱོང་མཁན་དེ་འདྲའི་མཉམ་པོ་སྐད་ཆ་བྱུང་སོང་ཡང་གཅིག་གི་ད་ལྟ་སློབ་གཉེར་གནང་བཞིན་པ་ཁོ་རང་ཚོ་ལ་ཁོང་ཚོས་གཅིག་གིས་གཅིག་བསྡུར་བཀའ་འདྲི་ཞུས་པའི་སྐབས་སུ་ནི་རྩ་བའི་ད་ཚན་རིག་གི་ནི་གཅིག་ཚན་རིག་སྦྱངས་པ་ལ་བརྟེན་ནས་སོ་སོའི་བསམ་བློ་བཏང་སྟངས་ལ་གཅིག་ཁྱད་པར་འགྲོ་གི་འདུག་ནི་གཅིག་གི་ཁར་འཛམ་བུ་གླིང་གི་གནས་ཚུལ་ནི་གོ་རྟོགས་ལོན་ཡ་ལ་ཁྱད་པར་འགྲོ་གི་འདུག་ཨ་ནི་མི་ཡི་བསམ་བློ་བཏང་སྟངས་དང་གཅིག་གི་འཛམ་བུ་གླིང་འདིའི་སྒང་ལ་མི་ཡི་ད་སེམས་ལ་དཀའ་ངལ་ཡོད་པ་ད་གཅིག་མང་པོ་ཞིག་འོ་ཅོ་ར་བ་དཀའ་ངལ་སྣ་ཚོགས་པ་འདི་ཚོའི་སྒང་ལ་ཡང་ཚན་རིག་གི་གོ་བའི་ཐོག་ནས་བསམ་བློ་བཏང་ཡིན་དུས་བསམ་བློ་བཏང་སྟངས་ལ་ཁྱད་པར་འགྲོ་གི་འདུག་ནི་གསུང་མཁན་མང་པོ་འདུག་རེད་བ། དེ་ཡིན་པ་སོང་ཙང་རྩ་བའི་ནི་དགོན་པ་ནང་ལོགས་ལ་ཚན་རིག་དེ་ད་ཅིག་གི་སྦྱང་དགོས་ཡས་ཀྱི་ནི་སློབ་ཚན་ཅིག་ཡིན་པ་དེ་ད་དེའི་འདུ་ཤེས་སྐྱེ་མཁན་དེ་ཇེ་མང་འགྲོ་གི་ཡོད་ས་རེད། ད་ང་རང་ཚོའི་གི་ད་ལས་གཞི་དེ་ད་ལྟ་དགོན་སྡེ་ཁག་གི་ནང་ལོགས་ལ་ད་ཅིག་ག་རེ་ཟེར་ཚན་རིག་ནི་སློབ་ཁྲིད་ཀྱི་ལས་གཞི་འགོ་བཙུགས་ནས་ད་ལོ། བརྒྱད་ལྷག་འགྲོ་གི་ཡོད་རེད། དེའི་ནང་ལོགས་ལ་ད་ཚན་རིག་གི་རྨང་གཞིའམ་ཟེར་ན་རྨང་གཞི་དེ་དགའ་རབ་བརྟན་པོ་ཆགས་ཡོད་རེད་བ། ད་ཡིན་ན་ཡང་ད་དུང་ད་ཁོ་རྨང་གཞི་བརྟན་པོ་ཆགས་ཡ་གཅིག་དང་ནི་ཚན་རིག་གི་སློབ་གཉེར་དེ་རྦད་དེ་ཕྲ་ཚུགས་པོ་ཡོང་ཡ་གཅིག་གི་རྩ་བའམ་ཟེར་ན་རྩ་བ་བརྟན་པོ་ཡོང་ཡ་ལ་ད་དུང་ང་ཚོས་ད་མུ་མཐུད་ནས་ཨ་ནི་ཅིག་གི་ཚན་རིག་སློབ་ཁྲིད་བྱེད་ཡ་དང་ཚན་རིག་གི་ལས་གཞི་སྤེལ་ཡ་དེ་ནི་ཞུ་དགོས་ཀྱི་རེད། ལོ་ད་གཅིག་གི་ཉུང་མཐར་ལ་ལོ་བཅུ་བཅོ་ལྔ་ད་ང་ཚོ་ཨེ་མོ་རིའི་ངོས་ནས་དེ་ལ་ནི་རྒྱབ་སྐྱོར་གཅིག་གི་ཞུ་ཡས་ཀྱི་འཆར་གཞི་དུ་ཡོད་རེད་ང་ཚོས་ལས་འཆར་མང་པོ་ཅིག་གི་ཐོག་ནི་བསམ་བློ་བཏང་གི་ཡོད་རེད་འཆར་གཞི་སྒྲིག་གི་ཡོད་རེད་དེ་ནང་ལ་གཅིག་དེ་ད་རྒྱུན་འཁྱོངས་སྤེལ་ན་རྒྱུན་འཁྱོངས་རིམ་པའི་ད་ནི་ལས་གཞི་འདི་ཡིན་ན་ལོ་གསུམ་གྱི་ལས་གཞི་དུ་ཆགས་བསྡད་ཡོད་རེད། ད་ལོ་གསུམ་པ་འདི་ད་རྗེས་མ་ལོ་ནས་ཡང་ནི་ཚར་འགྲོ་གི་རེད་བ། འདིའི་རྗེས་ལ་ཡང་རྒྱུན་འཁྱོངས་རིམ་པ་གི་ལས་གཞི་ཡང་བསྐྱར་ད་གཅིག་གཉིས་པ་ཅིག་ང་ཚོ་འགོ་འཛུགས་ཡས་ཀྱི་བསམ་བློ་དུ་ད་ལྟ་བཏང་བཞིན་པ་རེད། གཅིག་འདི་ད་ད་དགོན་པ་ནང་ལོགས་ལ་ཚན་རིག་སློབ་ཁྲིད་བྱེད་མཁན་དང་ཚན་རིག་གི་ད་ཞིབ་འཇུག་གནང་མཁན་ཨ་ནི། དགེ་འདུན་པ་དང་བཙུན་མ་ཚོ་ལ་ད་སློབ་གཉེར་ཕུལ་ཡ་དེ་ད་ལྟ་དེ་ལ་ཕུལ་བ་ཙམ་དུ་མ་ཟད་ཕ་གའི་ཨེ་མོ་རི་ལ་ད་མུ་མཐུད་ནས་སློབ་གཉེར་ཕུལ་ཡ་བྱ་བ་དེ་ང་ཚོའི་གི་ད་ད་ལྟ་ག་ཚོད་རེད། རུ་ཁག་བདུན་དུ་འགྲོ་ཚར་རེད་དེ་ལ་དུས་ད་ལོ་ཉིས་སྟོང་བཅུ་ནས་འགོ་བཙུགས་ནས་རེད་བ་ད་ད་ལྟ་ལོ་བཅུ་གསུམ་བཅུ་བཞི་དུ་འགྲོ་གི་ཡོད་རེད་ད་ད་དུང་ཡང་ཨ་ནི་མུ་མཐུད་ནས་རེད་བ་ཨ་ནི་ཅིག་དེ་འདྲའི་གི་ཨ་ནི་ཅིག་སློབ་སྦྱོང་ཕུལ་ཐུབ་ཡ་གི་ང་ཚོའི་འཆར་གཞི་དུ་སྒྲིག་གི་ཡོད་ལ། གོང་དུ་བཅར་འདྲི་ཞུས་ས་དེ་ནི་ཨི་མོ་རི་གཙུག་ལག་སློབ་གཉེར་ཁང་གི་སཱི་ཤེས་ཡོན་འབྲེལ་མཐུད་པ་བརྩོན་འགྲུས་བསམ་འཕེལ་ལགས་རེད་བརྩོན་འགྲུས་བསམ་འཕེལ་ལགས་ང་ཚོར་བཀའ་འདྲི་ཞུ་ཡའི་གོ་སྐབས་གནང་བར་སྙིང་ཐག་པ་ནས་ཐུགས་རྗེ་གནང།